ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་བཅུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་དྲུག། རེས་གཟའ་སྤེན་པ་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས། མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཞིག་དང། བོད་ཀྱི་རིག་གཞུང་གཏིང་ཟབ་ཡོད་པའི་འགོ་ཁུངས་རྒྱ་གར་ལ་ཐུག་ཡོད་ཅེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཚོར་བཀའ་སྩལ་ཡོད་པས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། གནས་བརྟན་སྡེ་པའི་ལུགས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་གསུམ་འཛོམས་ཀྱི་སྲུང་བརྩིའི་མཛད་སྒོར་ལ་དྭགས་ས་གནས་སུ། སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་གིས་ནང་པ་ནང་ཁུལ་མཐུན་འབྲེལ་དགོས་པའི་བཀའ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་རེད། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དན་མཱརྐ་དང་ནོར་ཝེ་སོགས་ཀྱི་མཛད་འཕྲིན་དང་དབྱིན་ཇིའི། BBC། གསར་འགྱུར་ལས་ཁང་གི་བཅར་འདྲི་དང་ལེན་གནང་བའི་གནས་ཚུལ། ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་འདི་གསན་བཞིན་པ་རེད། དེ་ནས། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཞིག་ཡིན་པ་དང། བོད་ཀྱི་རིག་གཞུང་གཏིང་ཟབ་ཡོད་པའི་འགོ་ཁུངས་རྒྱ་གར་ལ་ཐུག་ཡོད་ཅེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་དོན་རྒྱབ་སྐྱོར་བ་ཚོར་བཀའ་སྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བེ་སོག་ཚང་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibbat Sahyog Manch བཙུགས་ནས་ལོ་ངོ་ཧྲིལ་བོ་ཉི་ཤུ་རྩ་ལྔ་འཁོར་བར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ཟླ་ལྔ་པ་གི་ཚེས་པ་ལྔ་གི་ཉི་མ་དུས་དྲན་སྲུང་བརྩི་གནང་བ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་ཆིབས་བསྒྱུར་གནང་སྟེ། རྒྱ་གར་ནང་བོད་མི་ཚོ་བསྡད་པ་གི་རིང་རང་དབང་ཐོབ་ཐང་ཆ་ཚང་རྒྱ་གར་མི་མང་དང་གཅིག་འདྲ་གཅིག་མཚུངས་སུ་ཡོད་པ་དང། ཆོས་ལུགས་རིས་མེད་ཀྱིས་བསྡད་དུ་ཡོད་ཁར། བོད་ཀྱི་རིག་གཞུང་གཏིང་ཟབ་ཀྱི་འགོ་ཁུངས་རྒྱ་གར་ལ་ཐུག་པ་སོགས། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཞིག་གྲུབ་ཡོད་པ་སོགས་ལམ་སྟོན་ཕེབས་སོང། ང་རང་ཚོ་རྒྱ་གར་མི་དམངས་གཅིག་འདྲ་གཅིག་མཚུངས་ཀྱིས་ང་ཚོ་དེ་རང་དབང་ཐོབ་ཐང་ཆ་ཚང་ཡོད་པ་ཅིག་དང་ཨེ་ནི་ཆོས་ལུགས་རིས་མེད་བྱས་ནས་བྱེད་ཡ་ཡོད་པ་ཅིག་གིས་ད་ང་ཚོ་དུས་ད་ལྟ་བར་དུ་འདུག་བསྡད་པ་རེད། ཨེ་ནི་ང་ཚོ་དེ་བོད་མི་ཆ་བཞག་ན་བོད་ཀྱི་རིག་གཞུང་ཨེ་ནི། གང་ལྟ་སྟེ། ཨེ་ནི། ང་ཚོས་ད་ཁུངས་བཅོལ་ས་རུ་དེ། ཨེ་ནི། ནང་པ་སངས་རྒྱས་པའི་གཞུང་འདི་ང་ཚོ་ཁུངས་བཅོལ་ས་དེ་རེད། བྱས་ཙང་བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་བརྒྱད་འདི་གི་ཚང་མ་རང་མགོ་ལ་ཡ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་ཟེར་ནི་ཡོད་དེ་ཡོད་རེད། བྱས་ཙང་ང་རང་ཚོ་བོད་པ་ཁོ་ཐུན་མོང་མ་ཡིན་པའི་དང་འདྲ་བ་ཅིག་ཕ་རྒོད་གཉིས་པོ་དེ་ཐུན་མོང་མ་ཡིན་པའི་འདྲ་བ་རེད་ཤག་ཅིག་བོད་ཀྱི་དངོས་གནས་དྲང་གནས་ཀྱི་ད་རིག་གཞུང་གཏིང་ཟབ་ཡོང་ཡག་དེ་དེ་བསམ་བློ་རྒྱ་གར་ནས་ཚུར་ཡོང་བསྡད་པ་ཅིག་ཆགས་བསྡད་ཡོད་རེད།
གཞན་ཡང་གོང་ས་མཆོག་གིས་བོད་མི་ཚོ་བཙན་བྱོལ་བ་བྱས་ནས་བསྡད་པ་གི་རིང་དེར། ཕྱི་ནང་གི་མཐུན་རྐྱེན་མང་པོ་ཞིག་གཙོ་ཆེར་རྒྱ་གར་གཞུང་གིས་གནང་བར། རྒྱ་གར་གཞུང་དང་འབྲེལ་ཡོད་ལས་ཁུངས་ཚོར་ཡང་ཐུགས་རྗེ་ཆེ་ཞུས་གནང་གི་འདུག། ཨ་ནི་ང་ཚོ་བཙན་བྱོལ་བ་བྱས་ནས་བསྡད་པའི་རིང་དེ་ད་ཕྱི་ནང་གི་མཐུན་རྐྱེན་མང་པོ་ཅིག་གཙོ་ཆེར་རྒྱ་གར་གཞུང་གིས་གནང་བ་རེད་དེ་འདྲ་ཡིན་དུས་ཙ་ནས་ད་རེས་ཡང་ད་གོ་སྐབས་འདི་བཟུང་ནས་རྒྱ་གར་གཞུང་ལ་ཡང་ཐུགས་རྗེ་ཆེ་ཟེར་ཞུ་གི་ཡིན། ཨ་ནི་འབྲེལ་ཡོད་རྒྱ་གར་གྱི་ལས་ཁུངས་ཁག་ཚོ་ལ་རྒྱ་གར་གྱི་ལས་ཁུངས་ཨ་ནི་ནང་སྲིད་ལས་ཁུངས་དང་གཅིག་གི་དེ་འབྲེལ་གྱི་གང་ལྟར་འབྲེལ་ཡོད་ཀྱི་ལས་ཁུངས་ཁག་ཚོ་བཅས་ཀྱི་ལས་བྱེད་པ་སོགས་ལ་ད་རེས་གོ་སྐབས་འདི་བཟུང་ནས་ངས་ཐུགས་རྗེ་ཆེ་བཀའ་དྲིན་རྗེས་སུ་དྲན་ནས་ཞུ་གི་ཡོད། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་གྱི་གྲས་སྐུ་ཞབས་ཨིན་དི་རེ་ཤི་ཀུ་མར་ལགས་ནས་ཀྱང། ལོ་འདིར་ཁོང་ཚོས་ལོ་ཧྲིལ་བོ་གི་ནང་རྒྱལ་སྤྱིའི་ཁྱོན་དུ་བོད་དོན་གོ་རྟོགས་སྤེལ་རྒྱུ་ཡིན་པ་དང།

རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ནས་བོད་ལ་རང་སྐྱོང་ཡོང་ཐབས་སྤྱི་དང་ཁྱད་པར་གོང་ས་མཆོག་གི་སྐུ་ཚབ་དང་ལྷན་ནས་ཞི་མོལ་ཡོང་ཐབས་གནང་དགོས་པ་དང། རྒྱ་ནག་གཞུང་ནས་བོད་ནང་གཏོར་བཤིག་མཚམས་འཇོག་གིས། བོད་ནང་འབྱོར་ཕྱུག་བརྗེ་བ་གཟུགས་བྱེད་དགོས་པར་འབོད་སྐུལ་བྱེད་གི་ཡོད་ཅེས་གསལ་སྟོན་གནང་སོང། མཛད་སྒོ་དེར་ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས། རྒྱ་གར་གྲོས་ཚོགས་འཐུས་མི་དང་མང་ཚོགས་ཀྱི་ནང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཡོད་པ་སོགས་ཀྱིས། རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་གསོན་གནས་ཐུབ་ཡོད་པས། མ་འོངས་པར་ཡང་བོད་དོན་བདེན་མཐའ་སེལ་བ་སོགས་ལ་རྒྱ་གར་གཞུང་མང་གི་རྒྱབ་སྐྱོར་མེད་ཐབས་མེད་པ་ཆགས་ཡོད་པ་གསལ་སྟོན་གནང་གི་འདུག། ཨ་ནི་ད་ག་ནང་བཞིན་གྱི་ད་མ་འོངས་པ་ང་ཚོ་བཙན་བྱོལ་སྒྲིག་འཛུགས་རེད་བོད་དོན་བདེན་མཐའ་སེལ་ཐབས་རེད་ཨ་ནི་ད་ག་ནང་བཞིན་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱ་གར་གྱི་གཞུང་དང་མང་ཚོགས་ལྷག་པར་དུ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་རྣམ་དཔྱོད་དང་རྒྱབ་སྐྱོར་དེ་མེད་ཐབས་མེད་པའི་གནས་སྟངས་ཆགས་བསྡད་རེད་ཐེངས་འདི་དེ་འདྲས་ཀྱི་ཐོག་ནས་ང་ཚོ་བོད་མི་ཚོ་ཡིན་ན་ཡང་རྒྱ་གར་གཞུང་དང་མང་ཚོགས་ལ་བློ་ཉེ་པོ་གནང་ཐུབ་ཡ་དང། ཨ་ནི་ད་ག་ནང་བཞིན་གྱི་རྒྱབ་སྐྱོར་ཐོབ་ཐུབ་ཡག་གི་ང་རང་ཚོ་གོ་སྐབས་ཟིན་ཐུབ་དགོས་ཡག་དེ། གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་རེད། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ནི་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་ཆེ་ཤོས་ཤིག་ཡིན་པས། རྒྱ་གར་གྱི་མངའ་སྡེ་དང་གྲོང་ཁྱེར་རྫོང་ཁག་འདྲ་མིན་བདུན་བཅུ་ལྷག་གི་ནང། ཡན་ལག་ཚོགས་པ་བརྒྱ་དང་སུམ་ཅུ་སོ་ལྔ་ཡོད་པ་གི་ནང་འབྲེལ་མཐུད་པ་དང་བོད་དོན་རྒྱབ་སྐྱོར་བ་ཡོད་པ་མ་ཟད། དུས་ནས་དུས་སུ་རྒྱ་གར་ནང་བོད་དོན་ལས་འགུལ་དང་གོ་རྟོགས་སྣེ་མང་སྤེལ་མཁན་ཞིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཁྲའེ་ལྷུན་གྲུབ་ཚེ་རིང་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་ལྔ་པའི་ཚེས་ལྔ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་བརྟན་སྡེ་པའི་ལུགས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་གསུམ་འཛོམས་ཀྱི་དགེ་བའི་ཉིན་མོར་གསུང་འཕྲིན་བསྩལ་གནང་མཛད་ཡོད་པ་རེད་འདུག། དེ་ཡང་གསུང་འཕྲིན་ནང་མགོན་པོ་མཆོག་གིས། བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱ་ཐུབ་པ་སྐུ་བལྟམས་པ་དང། སངས་རྒྱས་པ། མཐར་མྱ་ངན་ལས་འདས་པའི་དུས་ཆེན་དྲན་གསོའི་སྐབས་འདིར། ངོས་ཀྱིས་འཛམ་གླིང་ཁྱོན་ཡོངས་ཀྱི་ནང་པ་ཡོད་དོ་ཅོག་ལ་འཚམས་འདྲི་ཞུ་རྒྱུ་ཡིན། གནས་མཆོག་རྡོ་རྗེ་གདན་ནི་སྟོན་པ་ཤཱཀྱ་ཐུབ་པ་དང་འབྲེལ་བའི་གནས་རྩ་ཆེ་ཤོས་ཡིན་ལ། གནས་མཆོག་འདིར་སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཡོད་པ་དང་དེ་རྗེས། ཝཱ་ར་ཎཱ་སིར་འཕགས་པའི་བདེན་པ་བཞི་དང། བྱང་ཆུབ་ཕྱོགས་ཀྱི་ཆོས་སུམ་ཅུ་རྩ་བདུན་སོགས་ཀྱི་ཆོས་ཀྱི་འཁོར་ལོ་བསྐོར་བར་མཛད། སྟོན་པའི་གསུང་གི་ནང་ནས་སྙིང་པོ་ནི་ནམ་མཁའི་མཐར་ཐུག་པའི་སེམས་ཅན་ཐམས་ཅད་ཀྱི་བདེ་དོན་ཆེད་བློ་སྦྱང་རྒྱུ་དེ་ཡིན་པ་རེད། ནང་པ་སངས་རྒྱས་པའི་ཆོས་དེ་སྙིང་པོར་བསྡུས་ན། ཐབས་སྙིང་རྗེ་ཆེན་པོ་དང། སྟོང་ཉིད་རྟོགས་པའི་ཤེས་རབ་གཉིས་ཟུང་དུ་འབྲེལ་ནས་ཉམས་ལེན་གནང་རྒྱུ་ཡིན་པ་དང། དེའི་ནང་ནས་གཙོ་བོ། བྱང་ཆུབ་ཀྱི་སེམས་ཉམས་ལེན་གནང་རྒྱུ་དེ་ཡིན། ང་ཚོས་ཇི་ཙམ་གྱིས་གཞན་གྱི་སྡུག་བསྔལ་ལ་སེམས་ཁུར་བྱེད་ན་དེ་ཙམ་གྱིས་རང་ལས་གཞན་གཅེས་པའི་བློ་སྐྱེད་ཐུབ། དེ་ལྟར་ང་ཚོས་ཕན་ཚུན་གཅིག་ལ་གཅིག་བརྟེན་གྱི་འབྲེལ་བ་ངོ་འཕྲོད་ཅིང། འཛམ་བུ་གླིང་གི་མི་ཐེར་འབུམ་བརྒྱད་ཡོངས་རྫོགས་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་གཅིག་མཚུངས་ཡིན་པ་དྲན་ངེས་རེད། དེ་ལྟ་བས་ན་དེ་རིང་གི་དམིགས་བསལ་དུས་ཆེན་འདིར་ངོས་ཀྱིས་ཆོས་གྲོགས་ཕོ་མོ་རྣམ་པ་ཚོར། གཞན་གྱི་བདེ་དོན་ཆེད་སེམས་ཁུར་གནང་སྟེ། བྱམས་བརྩེ་དང་དོན་ཕན་ལྡན་པའི་མི་ཚེ་སྐྱེལ་བའི་འབོད་སྐུལ་ཞུ་རྒྱུ་ཡིན་ལ། བྱམས་བརྩེ་ནི་འཛམ་བུ་གླིང་ནང་ཞི་བདེ་དང་འཆམ་མཐུན་གྱི་གཞི་རྩ་ཡིན་ཞེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་བརྟན་སྡེ་པའི་ལུགས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་གསུམ་འཛོམས་ཀྱི་དགེ་བའི་ཉིན་མོར་གསུང་འཕྲིན་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཡང། གནས་བརྟན་སྡེ་པའི་ལུགས་ཀྱི། སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་གསུམ་འཛོམས་ཀྱི་སྲུང་བརྩིའི་མཛད་སྒོར། ལ་དྭགས་ས་གནས་སུ། སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་གིས་ནང་པ་ནང་ཁུལ་མཐུན་སྒྲིལ་དགོས་པའི་བཀའ་སློབ་གནང་ཡོད་པའི་སྐོར། ང་ཚོའི་ལ་དྭགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ།
འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གནང་གི་རེད། ཕྱི་ཟླ་ལྔ་པའི་ཚེས་ལྔ་ཉིན་གནས་བརྟན་སྡེ་པའི་ལུགས་ཀྱི་སྟོན་པའི་དུས་ཆེན་གསུམ་འཛོམས་ཀྱི་ཉིན་མོ་འཁེལ་གྱི་ཡོད་པ་བཞིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཕེབས་པའི་ནང་ཆོས་གྲོགས་སྤུན་ཟླ་ཚང་མས་སེམས་བཟང་པོ་དང་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་རྒྱུའི་ནན་སྐུལ་ཞུ་བ་དང་གཞན་གྱི་བདེ་སྡུག་ལ་བསྔོ་བ་བྱེད་དགོས་པ་གསུངས་འདུག་དེ་བཞིན་འཛམ་གླིང་ནང་ཞི་བདེ་དང་མཐུན་གཤིབ་ཡོང་ཕྱིར་བྱམས་སྙིང་རྗེ་ནི་གཙོ་བོ་ཡིན་པ་བཀའ་སློབ་ལམ་སྟོན་ཕེབས་འདུག་ལ་དྭགས་ས་གནས་སུ་ལོ་ལྟར་གནས་བརྟན་སྡེ་པའི་ལུགས་ཀྱི་སྟོན་པའི་དུས་ཆེན་གསུམ་འཛོམས་ཀྱི་ཉིན་མོ་དེ་གཟབ་རྒྱས་ངང་སྲུང་བརྩི་ཞུ་སྲོལ་ཡོད་པ་བཞིན་འདི་ལོ་ཡང་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་ཡང་ད་ལོ་དམིགས་བསལ་གྱིས་རྒྱལ་སྤྱི་ནང་པའི་ལྷན་ཚོགས་བཅས་ཚོགས་པ་གསུམ་གྱི་གོ་སྒྲིག་འོག་སྲུང་བརྩི་ཞུས་སོང། གནས་བརྟན་སྡེ་པའི་ལུགས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱི་དུས་ཆེན་གསུམ་འཛོམས་དེ་ལ་དྭགས་ས་གནས་སུ་ལོ་རེ་བཞིན་གཟབ་རྒྱས་ངང་སྲུང་བརྩི་ཞུ་བཞིན་ཡོད་པ་ལ་དྭགས་ནང་པའི་ཚོགས་འདུའི་དབུ་སྐྱོང་སྐུ་ཞབས་ཐུབ་བསྟན་ཚེ་དབང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་བྱུང། ཡང་ཁོང་གིས་མུ་མཐུད་དུས་ཆེན་དེ་ཉིད་ལ་དྭགས་པའི་གཞོན་སྐྱེས་རྣམས་ནས་ནང་པའི་ཆོས་ལ་དོ་སྣང་མང་དུ་སྤྲད་པའི་རེ་བར་དུས་ཆེན་དེ་ཉིད་གཞོན་སྐྱེས་དང་སློབ་ཕྲུག་ཀུན་ལ་མང་ཙམ་དོ་སྣང་ཕུལ་ཡོད་པ་གསུངས་བྱུང། ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུའི་དབུ་སྐྱོང་ཨ་ཅར་ཡ་བསྟན་འཛིན་དབང་གྲགས་ལགས་ཀྱིས་ལོ་ལྟར་བཞིན་དུས་ཆེན་འདིའི་སྐབས་སུ་དམིགས་བསལ་དུ་ལ་དྭགས་པའི་གཞོན་སྐྱེས་སློབ་གྲྭའི་སློབ་ཕྲུག་རྣམས་ནས་ནང་ཆོས་ལ་དོ་སྣང་སླེབས་པའི་རེ་བ་གནང་གི་ཡོད་པ་གསུངས་བྱུང།

དེ་ནས་ཕ་ཤི་ད་དེ་རིང་སྤྱི་བཏང་ང་ཚོ་དུས་སུ་བསམ་བློ་བཏང་བ་ཡིན་ན་ད་སློབ་ཕྲུག་མང་བ་སླེབས་པའི་རྒྱུ་མཚན་དགོས་པ་རྒྱུ་མཚན་ཐུག་ཐུག་དེ་འདྲ་ཡིན་ཕལ་ཆེར་ཡིན་ས་རེད་བསམ་གྱི་འདུག།
ལོ་རྒྱུན་ནས་ལ་དྭགས་ས་གནས་སུ་སྟོན་པའི་དུས་ཆེན་སྲུང་བརྩི་ཞུས་ཕྱིར་ཐོག་མར་ལ་དྭགས་རྒྱལ་ས་གླེའི་ཕྱོགས་སུ་ཡོད་པའི་སློབ་གྲྭ་ཁག་གིས་སངས་རྒྱས་ཀྱི་མཛད་པ་རིམ་བཞིན་འགྲེམས་སྟོན་དང་ཡང་མི་མང་ནས་སངས་རྒྱས་ཀྱི་འདྲ་སྐུ་དང་འབུམ་ཚུད་པའི་བཀའ་འགྱུར་པོ་ཏི་རྣམས་འབུམ་སྐོར་ཞེས་གླེ་རྒྱལ་སའི་མཐའ་འཁོར་དུ་གདན་ཞུས་ཀྱིས་སྤོ་ལོ་ཐང་བར་དུ་ཕེབས་ཀྱི་འདུག། སངས་རྒྱས་ཀྱི་བཀའ་འགྱུར་བསྣམས་ཕེབས་མཁན་ནང་ནས་ལ་དྭགས་སྟོག་ཡུལ་ནས་ཡིན་པ་དགུང་ལོ་དགུ་བཅུ་གོ་གཉིས་ལོན་མཁན་གྱི་སྤོ་བོ་ཚེ་དབང་ཕུན་ཚོགས་ལགས་ཡང་ཕེབས་འདུག་པས་འདི་ག་རླུང་འཕྲིན་ཁང་ནས་ཁོང་དང་བཅར་འདྲི་ཞུས་པས་ཁོང་གིས། ད་ང་དགུང་ལོ་ཆེན་པོ་སླེབས་དུས་དགེ་བའི་དོན་ལ་ཡོང་བ་ཡིན་ཡང་ང་རང་ལོ་ལྟར་ཡང་ཡོང་གི་ཡོད། འབུམ་སྐོར་གནང་བའི་ཕན་ཡོན་དུ་ལ་དྭགས་གླིང་ཤེད་དགོན་གྱི་རྒན་ཚེ་དབང་འབྱོར་རྒྱས་ལགས་ཀྱིས་གསུངས་དོན་དུ། ང་ཚོས་མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཐ་ན་གྲོག་མ་འབུ་ཅི་ཙམ་ཡིན་ནའང། དེ་ནི་ད་ང་ཚོས་སྦྱིན་པ་པ་སྦྱིན་མཁན་ལས་ཀ་ལས་མཁན་ཚང་ཚང

ཚེ་རིང་མོ་ཡོང་ཡག་དང་སེམས་ཅན་ལ་བདེ་སྐྱིད་བྱུང་ཡག་དང་དེ་ནི་རྒྱུ་མཚན་དཔེ་མང་པོ་ཡོད་རེད་ད། མཛད་སྒོའི་རྩ་བའི་སྐུ་མགྲོན་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་གིས་མི་མང་ལ་བཀའ་སློབ་སྩལ་བའི་སྐབས་དམིགས་བསལ་དུ་ལ་དྭགས་ས་གནས་སུ་ནང་ཆོས་དར་ཞིང་རྒྱས་པ་ཡོད་ན་ཡང་ནང་པ་ནང་ཁུལ་མཐུན་སྒྲིལ་དགོས་གལ་ཆེ་བ་གསུངས་སོང། དེ་ནི་སངས་རྒྱས་ཀྱི་བསྟན་པའི་འགན་དང་ཁུར་བའི་སྣང། སངས་རྒྱས་ཀྱི་བསྟན་པ་ལོ་བརྒྱ་ཕྲག་མང་པོའི་ནང་སྤྱིར་འཛམ་བུ་གླིང་དང་དེའི་ནང་ནས་ལ་དྭགས་ས་གནས་ལ་གང་འདྲ་མུ་མཐུད་རྒྱུན་འཛིན་བྱེད་དགོས་པའི་ཐོག་ང་ཚོ་ཚང་མ་ལ་འགན་ཕོག་ཡོད་རེད། དེ་རྐྱེན་དེ་དེ་རིང་དུས་ཆེན་ནང་མཉམ་ཞུགས་བྱས་ནས་གར་རྩེད་གླུ་དབྱངས་གཟིགས་ཡ་གཅིག་པོ་མིན་པར་ང་ཚོ་ཐུགས་བསམ་སྩལ་དགོས་པ་རེད་བསམ་གྱི་འདུག་ང་ཚོ་ཚང་མ་གྲོས་བསྡུར་བྱེད་དུས་རེད་བསམ་གྱི་འདུག་ཕྱོགས་གཅིག་ནས་བསམ་པ་བཏང་ན་རྒྱལ་བ་གོང་མ་རྣམ་པའི་ཐུགས་རྗེ་བཀའ་དྲིན་དང་ད་ལྟ་འཚོ་ཞིང་བཞུགས་པའི་གོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་ཡིད་བཞིན་ནོར་བུ་གཙོས་པའི་སྐྱེས་ཆེན་དམ་པ་རྣམས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་ཟིན་ཡོད་པ་རེད་དེ་འོན་ཀྱང་ཕྱོགས་གཞན་ནས་གནས་སྟངས་དེ་མཚམས་མཚམས་ཁག་པོ་ཞིག་སླེབས་པ་མཐོང་གི་འདུག་དེ་འདྲ་ཡིན་དུས་དེ་རིང་ངས་རེ་བ་དྲན་སྐུལ་གསོལ་འདེབས་ཞུ་ཡས་ཡིན། ང་ཚོ་ཚང་མ་གཅིག་སྒྲིལ་བསྡད་དགོས་འདུག་ང་ཚོ་ལ་དྭགས་ཆུང་ཆུང་ཞིག་དང་མི་གྲངས་ཉུང་ཉུང་ལས་ཡོད་མ་རེད་ང་ཚོ་མུ་མཐུད་གཅིག་གཅིག་སྐྱོན་འཛུགས་བྱས་ནས་བསྡད་པ་ཡིན་ན་ལོ་བརྒྱ་ཕྲག་མང་པོའི་ནང་ལ་ང་ཚོ་གནས་སྟངས་ཁག་པོ་ཞིག་དང་སྐྱོ་མོ་ཞིག་ལ་སླེབས་པའི་ཉེན་ཁ་འཇིགས་པ་ཆེན་པོ་འདུག་ངའི་དོན་ཚན་གཙོ་བོ་དེ་ང་ཚོ་ཚང་མ་སངས་རྒྱས་ཀྱི་བསྟན་པ་གཅིག་གི་ཞབས་ཏོག་ཞུ་མཁན་གྱི་ཚུལ་ལ་ཚང་མ་མཐུན་སྒྲིལ་གཅིག་མཐུན་དང་མཉམ་བསྡད་དགོས་འདུག་ང་ཚོ་ཆོས་ལུགས་གཞན་དང་མཉམ་མཐུན་སྒྲིལ་ཐོག་ང་ཚོ་ལ་བཞུགས་དགོས་པ་མ་རེད་ཡིན་དང་ཡིན་དམིགས་བསལ་དུ་ནང་པ་སངས་རྒྱས་པའི་ང་ཚོ་ཚང་མ་ནང་ཁུལ་དུ་མཐུན་སྒྲིལ་ལ་བཞུགས་དགོས་པ་དེ་གལ་ཆེ་ཤོས་མཐོང་གི་འདུག། དེ་འདྲ་ཡིན་དུས་དེ་རིང་ངས་ལག་གཉིས་ཐལ་མོ་སྦྱར་ནས་ལ་དྭགས་ཀྱི་གཤམ་སྟོད་བར་གསུམ་གྱི་མི་མང་ལ་ཞུ་བ་ཡིན་ང་ཚོ་ཚང་མ་གཅིག་སྒྲིལ་གཅིག་མཐུན་བྱེད་དགོས་འདུག་ང་ཚོ་ཚང་མ་སྐད་ཆ་གཅིག་བཤད་དགོས་འདུག་བསམ་པ་གཅིག་བཏང་ནས་ལ་དྭགས་ཡར་རྒྱས་ཀྱི་ལམ་ལ་གོམ་པ་མདུན་སྤོས་བྱེད་དགོས་འདུག། འབུམ་སྐོར་ཚར་བའི་རྗེས་ལ་དྭགས་ཀྱི་སླེ་སྤོ་ལོ་ཐང་དུ་དུས་ཆེན་གསུམ་འཛོམས་ཀྱི་མཛད་སྒོ་ཡི་སྐུ་མགྲོན་གཙོ་བོར་ལ་དྭགས་གཙོ་གཞུང་མངའ་སྡེ་ཡི་སྲིད་སྐྱོང་གཞོན་པ་དང་བརྩི་བའི་སྐུ་མགྲོན་དུ་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་མཆོག་དེ་བཞིན་རྒྱ་གར་གྲངས་ཉུང་མི་རིགས་ལྷན་ཚོགས་ཀྱི་ཚོགས་མི་ལྕམ་རིན་ཆེན་ལྷ་མོ་ལགས་ས་གནས་སུ་ཆོས་ཚོགས་འདྲ་མིན་ཡོད་པ་ཚང་མའི་སྐུ་ཚབ་དང་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས

གསར་འགྱུར་ཁག་ཅིག་ཕྲན་ལྷུན་གྲུབ་ཚེ་རིང་གིས་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། འཕགས་བོད་འབྲེལ་མཐུད་ཚོགས་པ་དབུ་འཛུགས་ནས། ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུ་བའི་ཐོག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་ཆེད་ཕེབས་ཀྱིས་གསུང་བཤད་གནང་ཡོད་པ་རེད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པར་གཞིགས་ན། འཕགས་བོད་འབྲེལ་མཐུད་ཚོགས་པ་དབུ་འཛུགས་གནང་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོའི་ཐོག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་སྲིད་ཚབ་དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་ཧི་མ་ཅལ་མངའ་ཁོངས་ནས་ཡིན་པའི་རྒྱ་གར་དབུས་གཞུང་གི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Shri Kishan Kapoor མཆོག། ཇམ་མུ་མངའ་ཁོངས་ནས་ཡིན་པའི་རྒྱ་གར་དབུས་གཞུང་གི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Shri Jugal Kishore Sharma མཆོག། Pandit Lakhmi Chand། སྣང་རིས་སྒྱུ་རྩལ་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་སྐུ་ཞབས Gajendra Chauhan མཆོག་བཅས་ཆེ་བསྟོད་སྐུ་མགྲོན་དུ་ཆེད་ཕེབས་གནང་ཡོད་པ་རེད་འདུག་གཞན་ཡང་སྐབས་དེར་འཕགས་བོད་འབྲེལ་མཐུད་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་སྐུ་ཞབས Indresh Kumar མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ། འཕགས་བོད་འབྲེལ་མཐུད་ཚོགས་པའི་འཛིན་སྐྱོང་འགན་འཛིན་སྐུ་ཞབས Shri Harjit Singh Grewal ལགས། གཞན་སྐུ་མགྲོན་གནད་ཡོད་མི་སྣ་དང་ས་གནས་མང་ཚོགས་ཆེད་ཕེབས་གནང་ཡོད་པ་རེད་འདུག་མཛད་སྒོའི་ཐོག་དཔལ་ལྡན་ཚོགས་གཙོ་མཆོག་གིས་ཐོག་མར་འཚམས་འདྲི་དང་སྦྲགས་གསུང་བཤད་གནང་དོན། དེ་རིང་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བ་ལྟར། བཙན་བྱོལ་ནང་བོད་མིའི་སྒྲིག་འཛུགས་དང་དེ་བཞིན་གཞིས་ཆགས་ཁག། དགོན་སྡེ་ཁག། སློབ་གྲྭ་ཁག་བཅས་གསར་འཛུགས་གནང་བའི་ཐོག་ནས་བོད་ཀྱི་སྐད་ཡིག་དང་ཆོས། རིག་གཞུང་བཅས་ད་བར་ལོ་ངོ་དྲུག་ཅུའི་རིང་མི་ཉམས་པར་གནས་ཐུབ་པ་དེ། གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང། དེ་བཞིན་མི་རབས་རྒན་པ་རྣམ་པའི་སྐུ་ལས་སྐྱོན་པ། ལྷག་པར་དུ་རྒྱ་གར་གཞུང་དམངས་གཉིས་ཀྱིས་མཐུན་འགྱུར་གནང་བ་བཅས་ལ་བརྟེན་ནས་བྱུང་བ་ཞིག་ཆགས་ཀྱི་ཡོད། དེས་ང་ཚོར་དམིགས་བསལ་གྱི་གོ་སྐབས་ཆེན་པོ་ཞིག་དང་ཕན་ཐོགས་ཆེན་པོ་བྱུང་ཡོད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། རྒྱ་གར་གཞུང་དམངས་གཉིས་ཀྱི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང། ལྷག་པར་དུ་བོད་ཀྱི་རྩ་དོན་འཐབ་རྩོད་ཐོག་ལ་ཐུགས་སྣང་ཆེན་པོ་གནང་སྟེ་འཕགས་བོད་འབྲེལ་མཐུད་ཚོགས་པ་དང། རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ། དེ་བཞིན་རྒྱ་གར་མང་ཚོགས་ནང་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞིག་འཛུགས་གནང་ཡོད་པ་རེད། ཚོགས་པ་དེ་ཚོས་མཐུན་འགྱུར་རྒྱབ་སྐྱོར་གནང་བར་བརྟེན་ནས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་གསོན་པོར་གནས་ཐུབ་ཡོད་རེད། བོད་ཀྱི་འཐབ་རྩོད་སྤྱི་དང་ལྷག་པར་དུ་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཐོག་རྒྱ་གར་གཞུང་མང་གཉིས་དང། དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་རྣམ་དཔྱོད་དང་རྒྱབ་སྐྱོར་ནི་མེད་ཐབས་མེད་པ་འདྲ་པོ་ཆགས་བསྡད་ཡོད་རེད། དེ་ཡིན་དུས་བོད་མི་ཚོས་རྒྱ་གར་གཞུང་མང་གཉིས་ལ་བློ་ཉེ་པོ་གནང་རྒྱུ་དང། ཁོང་རྣམ་པའི་རྒྱབ་སྐྱོར་ཐོབ་ཐབས་གནང་དགོས་པ་གལ་ཆེན་པོ་རེད། ཚོགས་པ་འདི་བརྒྱུད་ནས་བོད་ཀྱི་རྩ་དོན་སྤྱི་དང། ལྷག་པར་དུ་རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་རྒྱུའི་ཐོག་ཕན་ཐོགས་ཆེན་པོ་བྱུང་ཡོད་རེད། དུས་རྒྱུན་ཁོང་རྣམ་པས་མཛད་སྒོ་འཚོགས་སྐབས་གྲོས་ཚོགས་དང། འཛིན་སྐྱོང། གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་སྐུ་ཚབ་མགྲོན་འབོད་ཀྱིས། བོད་དོན་སྐོར་གཏམ་བཤད་གནང་རྒྱུའི་གོ་སྐབས་མཐུན་འགྱུར་གནང་གི་ཡོད་རེད། དེ་ཚོའི་ཐད་ང་ཚོས་བརྗེད་ཐབས་མེད་པ་དང། མུ་མཐུད་འབྲེལ་བ་དམ་ཚགས་ཉར་དགོས་པ་དེ་གལ་ཆེན་པོ་རེད། མཐའ་དོན་ཚོགས་པ་དེའི་དམིགས་ཡུལ་མཐའ་དག་ལམ་ལྷོང་ལྡན་པར་ཡོང་བ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པར་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་གིས་གསུང་བཤད་གནང་ཡོད་པ་རེད་འདུག། ཡང། བོད་དོན་ཐོག་ཡུན་རིང་རྒྱབ་སྐྱོར་གནང་མཁན་དན་མཱརཀ་གི་མི་སེར། Anders Hojmark Andersen། ལགས་ཀྱིས་དྲང་བདེན་གྱི་ལས་འགུལ་དང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ཐོག་རྒྱུན་དུ་ལས་འགུལ་གནང་བར་ངོས་འཛིན་ཆེ་བསྟོད་ཞུ་སླད་དང། ལྷག་པར་བོད་ཀྱི་གནད་དོན་དང་འབྲེལ་ནས་སྨྲ་བརྗོད་དང་འདུ་འཛོམས་རང་དབང་འབྲེལ་བའི་ལས་དོན་སྤེལ་བ། ཁྱད་པར་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་གི་སྲིད་འཛིན་ཧུ་ཅིན་ཐོ་དན་མཱརཀ་ལ་རྒྱལ་དོན་ལྟ་སྐོར་ལ་འབྱོར་སྐབས་ས་གནས་ཉེན་རྟོག་པས་བོད་དོན་ཞི་བའི་རྔམ་སྟོན་ལས་འགུལ་བ་རྣམས་ལ་བཀག་འགོག་བྱས་པའི་ཐད། Anders Hojmark Andersen ལགས་ཀྱིས་བོད་དོན་གྱི་གྱོད་གཞི་ཞེས་པ་ཉེན་རྟོག་པའི་ཁ་གཏད་དུ་ཁྲིམས་གཏུག་བྱས་ཏེ། ལོ་བཅུའི་རྗེས་སྔ་ལོ་རྒྱལ་ཁ་བྱུང་བ་དེར་ངོས་འཛིན་ཆེ་བསྟོད་ཞུས་ཏེ། ཕྱི་ཟླ་ལྔ་བའི་ཚེས་གསུམ་ཉིན་ཁོང་ལ Georges Wolinski བྱ་དགའ་གནང་ཡོད་པ་རེད་འདུག

Andersen ལགས་ཀྱིས་ད་རེས་བྱ་དགའ་འདི་ལོ་བཅུའི་རིང་སྨྲ་བརྗོད་རང་དབང་ཐད་ཁྲིམས་གཏུག་བྱས་ཏེ་རྒྱལ་ཁ་བྱུང་བར་བརྟེན་ནས་ཐོབ་པ་ཡིན་དུས། དྲང་བདེན་ལ་དགའ་བ་དང་བོད་པའི་མི་མང་ཚོར་དགའ་ཚོར་སེམས་འགུལ་གཏོང་ཐུབ་པ་ཞིག་ཡོང་རྒྱུ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ལ་འགྲེལ་བརྗོད་གནང་བྱུང། Anders Højmark Andersen ལགས་ད་ཆ་དགུང་གྲངས་དྲུག་ཅུ་ཡིན་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཞག་འཁོར་ལོར་བོད་ནང་ཞི་རྒོལ་ཆེན་པོ་བྱུང་བའི་སྐབས་བོད་ནང་ལོ་གཅིག་དང་ཕྱེད་ཀ་ཙམ་བཞུགས་ཡོད་པ་དང། བོད་ནས་ཕྱིར་འཁོར་རྗེས་ཌེན་མཱག་ནང་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་འཛུགས་ནས་ད་ཆ་ལོ་ངོ་སུམ་ཅུ་སོ་བཞི་སོང་ཡོད་ཅིང། རྒྱུན་དུ་ཁོང་གི་འཚོ་རྟེན་ལས་ཀ་ནི་སྦྲག་ཁང་གི་སྦྲག་པའི་ལས་དོན་གཉེར་མཁན་ཞིག་ཡིན་པ་རེད་འདུག་ཡང་ཧོང་ཀོང་ས་གནས་དཔོན་རིགས་ཚོས་གྲོང་ཁྱེར་གྱི་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མིའི་འོས་བསྡུ་བྱེད་ཕྱོགས་ཀྱི་སྒྲིག་གཞིར་འགྱུར་བ་བཏང་བ་དེར་ཕྱི་རྒྱལ་དུ་བཙན་བྱོལ་དུ་ཕེབས་པའི་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་མི་ཟུར་པ་རྣམས་ཀྱིས་སྐྱོན་བརྗོད་གནང་ཡོད་པ་རེད་འདུག། དེ་ཡང་ཁ་ཉིན་ཕྱི་ཚེས་གཉིས་ཉིན་ཧོང་ཀོང་གི་གྲོང་ཁྱེར་སྤྱི་ཁྱབ་པ John Lee ཡིས་གསར་འགོད་གསལ་བསྒྲགས་ཤིག་སྐོང་ཚོགས་གནང་བའི་ནང། ཧོང་ཀོང་གི་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་མིའི་འོས་བསྡུའི་སྒྲིག་གཞི་གསར་པའི་ནང་མི་མང་གི་ཐད་ཀར་འོས་འདེམས་ཀྱི་ཞབས་སྟེགས་དེ་བརྒྱ་ཆ་དགུ་བཅུ་གོ་ལྔ་ནས་བརྒྱ་ཆ་ཉི་ཤུ་བར་གཅོག་ཆ་བྱེད་རྒྱུ་ཡིན་པའི་སྐོར་གཏམ་བཤད་བྱས་ཡོད་པ་རེད་འདུག་ཁོང་གིས། ཧོང་ཀོང་གི་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་མི་འོས་འདེམས་ཀྱི་སྒྲིག་གཞིའི་ཐོག་འགྱུར་བ་གཏང་དགོས་པའི་རྒྱུ་མཚན་ནི། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གྲོང་སྡེ་ལྷན་ཚོགས་ཀྱི་འོས་བསྡུའི་སྐབས་དཀའ་རྙོག་གི་གནས་ཚུལ་བྱུང་ཡོད་པའི་སྐོར་དང། མ་འོངས་པར་དེ་ལྟར་གྱི་དཀའ་རྙོག་མི་འཕྲད་པའི་ཆེད་ཡིན་པའི་རྒྱུ་མཚན་གསུངས་ཡོད་པ་རེད་འདུག་ཡིན་ནའང་འདི་ལྟར་གྱི་འགྱུར་བ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་གྲོང་སྡེ་ལྷན་ཚོགས་ཀྱི་འོས་བསྡུའི་ནང་གྲོང་སྡེ་ལྷན་ཚོགས་གྲངས་བཅོ་བརྒྱད་ནས་གྲོང་སྡེ་ལྷན་ཚོགས་བཅུ་བདུན་ནང་ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་གྱི་འོས་མི་རྣམས་ལ་རྒྱལ་ཁ་ཧ་ཅང་གི་ཆེན་པོ་ཐོབ་གནང་བའི་རྗེས་དེ་ལྟར་གྱི་སྒྲིག་གཞིའི་ཐོག་འགྱུར་བ་བཏང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ཧོང་ཀོང་གཞུང་གིས་རིང་མིན་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་མིའི་འོས་བསྡུ་དེ་མ་བྱས་གོང་འོས་མི་རྣམས་ཀྱི་ལོ་རྒྱུས་ཞིབ་བཤེར་དང། རྒྱ་ནག་རྒྱལ་ཁབ་ལ་རྒྱལ་ཞེན་ཡོད་མཁན་མ་གཏོགས་འོས་མིའི་ནང་ཞུགས་བཅུག་རྒྱུ་མིན་པའི་སྐོར་བརྗོད་ཡོད་པ་རེད་འདུག། ཧོང་ཀོང་གི་དམངས་གཙོ་ཚོགས་པའི་ཚོགས་གཙོ་སྐུ་ཞབས Loh Kin Lee ཡིས་ད་ཐེངས་ཀྱི་ཧོང་ཀོང་གཞུང་གི་གནང་བབ་དེར་བློ་འགྱོད་དང། ཧོང་ཀོང་གི་དམངས་གཙོའི་ལས་འགུལ་དེར་ཕྱིར་བཤིག་ཤུགས་ཆེན་བརྒྱབ་པ་ཞིག་ཡིན་པའི་སྐྱོན་བརྗོད་གནང་ཡོད་པ་རེད་འདུག། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བླ་མ་བཟོད་པ་རིན་པོ་མཆོག་ནི་བློས་ཐུབ་ཀྱི་ཆོས་གྲོགས་ཤིག་ཡིན་པ་དང། མགོན་པོ་གང་ཉིད་ཀྱིས་བཟོད་པ་རིན་པོ་མཆོག་གི་ཡང་སྲིད་ནས་བསྟན་པའི་བྱ་བ་བསྒྲུབ་རྒྱུར་ཐུགས་སྨོན་མཛད་བཞིན་ཡོད་པའི་བཀའ་ཕེབས་ཡོད་པ་སོགས་ཀྱི་གནས་ཚུལ་ཞིག། འདི་གའི་རྒྱ་གར་ལྷོ་ཕྱོགས་མངའ་ཁུལ་གྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བསྐྱར་དུ་སྙན་སྒྲོན་ཞུ་གནང་གི་རེད། ཉེ་ཆར་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་དྲུག་ཉི་མ་སྟེ་སྐྱབས་རྗེ་བླ་མ་ཐུབ་བསྟན་བཟོད་པ་རིན་པོ་ཆེ་མཆོག། དགོངས་པ་རྫོགས་ཏེ་བདུན་ཕྲག་གཉིས་ཙམ་ཕྱིན་པའི་རྗེས་སུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཆོས་ཚོགས་ཐེག་ཆེན་འཛིན་སྐྱོང་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི། བལ་ཡུལ་ཀོ་པན་དགོན་པའི་མཁན་རིན་པོ་ཆེ་དགེ་བཤེས་ཆོས་ཉིད་མཆོག་དང་སྐུ་ཞབས་རོ་ཇེར་ཀུན་བཟང་དང། ཌཱལ་ཌེ་ཝིས་དང་ཀ་རུ་ན་ཁེ་ཊོན་དང། གཞན་ཡང་ཀོ་པན་དགོན་པའི་ངེས་སྟོན་པ་སྐུ་ཞབས་བསྟན་པ་ཆོས་ལྡན་ལགས་དང། སྐུ་ཞབས་ཐུབ་བསྟན་ཀུན་མཁྱེན་ལགས་བཅས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཟུར་མཇལ་ཞུས་ཏེ། གཙོ་བོ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་དང། ཆོས་ཚོགས་ཀྱི་འཛིན་སྐྱོང་དང་དེ་བཞིན་རིན་པོ་ཆེ་མཆོག་གི་སློབ་མ་རྣམས་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་ནི་གང་ཉིད་ཀྱི་བློས་ཐུབ་ཆོས་གྲོགས་ཤིག་ཡིན་པ་དང། གོང་ས་མཆོག་སྐུ་ཚེའི་ཚེ་མཇུག་ཏུ་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་ནས། མུ་མཐུད་བསྟན་པའི་བྱ་བ་བསྒྲུབ་རྒྱུར་ཐུགས་རེ་དང་ཐུགས་སྨོན་མཛད་བཞིན་ཡོད་པའི་བཀའ་སློབ་ཕེབས་གནང་འདུག།
བླ་མ་བཟོད་པ་རིན་པོ་ཆེ

གཞན་ཡང་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་འཁྲུལ་མེད་ངོས་འཛིན་གནང་བའི་གསོལ་འདེབས་ཞུས་སྐབས་མགོན་པོ་མཆོག་ནས་གང་ཉིད་ཀྱིས་ཡང་སྲིད་ངོས་འཛིན་གནང་རྒྱུའི་དུས་ལ་བབ་མིན་སོགས་ཀྱི་ཐད་ཐུགས་མོ་སྐྱོན་ཏེ་རིམ་པས་ངོས་འཛིན་གནང་རྒྱུ་ཡིན་པའི་བཀའ་སློབ་ཕེབས་གནང་འདུག། དེ་ངས་ཏན་ཏན་སྔར་ཡང་སྲིད་ངོས་འཛིན་བྱེད་ཡ་དུས་ལ་བབ་ཡོད་མེད་མོ་ཞིག་རྒྱབ་ད་དུས་ལ་བབ་ཡོད་ན་དེ་ནས་ས་གནས

དེ་ང་ལས་འགན་ཡོད་རེད་ཨ། བླ་མ་བཟོད་པའི་ཡང་སྲིད། རྩུབ་པོ་བྱེད་མཁན་བྱུང་ན། ངས་རྟ་ལྕག་ཉག་དེ་ཡིན།
གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་ལ་སློབ་སྦྱོང་གནང་རྒྱུ་གལ་ཆེ་ཞིང་མགོན་པོ་གང་ཉིད་དགུང་ལོ་བགྲེས་སུ་ཕེབས་སྐབས་སུ། བླ་མ་བཟོད་པ་རིན་པོ་ཆེ་མཆོག་གི་ཡང་སྲིད་མཚོན་པའི་དགུང་ལོ་གཞོན་པ་ཚོས་ཐུགས་འགན་བཞེས་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་ཡོད་པ་རེད་འདུག། ང་ཡང་རྒས་ཡོད་ནི་ཙང་ནས་མ་གཞི་དྲག་ན་ལུ་བྷེ་ཇེ།

རིམ་པས་ཡར་བལྟ། གང་ལྟར་འགན་འཁྱེར་ཡ་ཆགས་དགོས། བླ་མ་བཟོད་པ་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་སྐབས་ཡང་ཡང་བཀའ་སློབ་གནང་བའི་ནང་དུ་རིན་པོ་ཆེ་མཆོག་མ་བཞུགས་པའི་གནས་སྐབས་སུ་གང་ཉིད་ཀྱི་ཆོས་ཚོགས་སོགས་ཀྱི་འཛིན་སྐྱོང་དེ་མི་གཅིག་གིས་སྣེ་ཁྲིད་རྒྱུ་མིན་པར། ཐེག་ཆེན་འཛིན་སྐྱོང་ཚོགས་པའི་འགན་འཛིན་ལྷན་ཚོགས་དང། དེ་བཞིན་ཀོ་པན་དགོན་པའི་མཁན་པོ་སོགས་ཐུན་མོང་ཐོག་ནས་སྣེ་ཁྲིད་དགོས་པའི་ལམ་སྟོན་གནང་བ་དེ་གོང་ས་མཆོག་ལ་སྙན་སེང་ཞུ་སྐབས་མགོན་པོ་གང་ཉིད་ནས་དེ་ཡག་པོ་ཡིན་པའི་བཀའ་སློབ་གནང་འདུག་པ་མ་ཟད། ད་དུང་བླ་མ་བཟོད་པ་རིན་པོ་ཆེ་མཆོག་གི་དགོངས་བཞེད་ཁག་སྒྲུབ་ཐབས་སུ། སློབ་མ་ཚོས་འབད་བརྩོན་དགོས་པའི་ལམ་སྟོན་གནང་འདུག། བླ་མ་བཟོད་པ་སྙིང་རྗེ་ད་ཁོ་རང་བཞུགས་པའི་ཁ་ཐུག་ལ་ཡ་གཅིག་གི་བསྟན་པའི་བྱ་བ་སྒྲུབ་ཡ་གཅིག་གི་དགེ་འདུན་གྱི་སྡེ་དེ་འདྲས་ཀྱི་མི་སེམས་ཁུར་ཞེ་པོ་ཞིག་བླང་གི་ཡོད་རེད

ཁྱེད་རང་ཚོ་བསམ་བློ་བྱུང་སོང་ན་དེ་ང་ཡང་སྐད་ཆ་རེད་ངས་རྒྱབ་སྐྱོར་བྱེད་ཀྱི་རེད་ངས་དམངས་གཙོ་ལས་དགའ་པོ་ཡོད་རེད། Zionist prefers democracy ཁྱེད་ཀྱི་རྒྱ་རུམ་ཞིག་གི་དབང་ཆ་སེམས་ཡ་དེ་ངས་བཞག་པ་རེད། ག་ད་མི་མང་གི་ཡ་གཅིག་སྡུད་དང་དེ་ཚོའི་ཐོག་ནས་འགན་འཁྱེར་ཡག་ཅིག། རྗེ་བཙན་བླ་མ་བཟོད་པ་རིན་པོ་ཆེ་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོར་བོད་དང་ས་མཚམས་བལ་ཡུལ་ནང་གི་ཤར་ཁུམ་བུ་ས་གནས་ཐང་སྨད་དུ་སྐུ་འཁྲུངས་ཤིང། རྙིང་མའི་བླ་ཆེན་སྐྱབས་རྗེ་འཁྲུལ་ཞིག་རིན་པོ་ཆེ་མཆོག་ནས་ཁོང་རྙིང་མའི་གྲུབ་ཆེན་ཀུན་བཟང་ཡེ་ཤེས་མཆོག་གི་ཡང་སྲིད་དུ་ངོས་འཛིན་གནང་སྟེ། སྐུ་ན་ཆུང་དུས་ཐང་སྨད་དགོན་པ་རང་དུ་བཞུགས་ཏེ་ཡི་གེ་འབྲི་ཀློག་སྦྱངས་གནང་ཞིང། དེ་རྗེས་བོད་དུ་ཕེབས་ཏེ་གྲོ་མོ་དགོན་པར་སློབ་གཉེར་གནང་བཞིན་པའི་སྐབས། བོད་ནང་དུས་འགྱུར་བྱུང་སྟེ་བོད་མི་སྤྱི་མཚུངས་ལྟར་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ།

གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དན་མཱརག་དང་ནོར་ཝེ་སོགས་ཀྱི་མཛད་འཕྲིན་དང་དབྱིན་ཇིའི། BBC། གསར་འགྱུར་ལས་ཁང་གི་བཅར་འདྲི་དང་ལེན་གནང་བའི་གནས་ཚུལ་ཕྱོགས་བསྒྲིགས་ཞུས་ཏེ་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་བཞི་ནས་བཟུང་ཐོག་མར་དབྱིན་ཡུལ་དང་དེ་ནས་ནོར་ཝེ་རིམ་པས་དན་མཱརག་བཅས་པའི་ནང་གཞུང་དོན་འཚམས་གཟིགས་ཕེབས་ཏེ་ཁ་ས་ཚེས་ལྔ་ཉིན་འཇར་མ་ནི་གྲོང་ཁྱེར་མུ་ནིག་ནང་ཕེབས་འབྱོར་བྱུང་ཡོད་པ་རེད། སྲིད་སྐྱོང་མཆོག་ནས་ནོར་ཝེ་དགོས་ཕེབས་པའི་སྐབས་ཡུལ་དེའི་གྲོས་ཚོགས་ནང་གི་ཆབ་སྲིད་ཚོགས་པ་འདྲ་མིན་གྱི་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་གནང་འདུག་ཡང། ཚེས་ལྔ་ཉིན་དན་མཱརག་གི་གྲོས་ཚོགས་གུ་ཡངས་ཚོགས་པའི་འཐུས་མི་དང་གྲོས་ཚོགས་ཀྱི་ཕྱི་སྲིད་ལས་དོན་ཚོགས་ཆུང་གི་ཚོགས་མི་སྐུ་ཞབས Kim Valentin མཆོག་དང་མཇལ་འཕྲད་གནང་བ་རེད། དེ་དང་ཕྱོགས་མཚུངས་སྲིད་སྐྱོང་མཆོག་གི་མཛད་རིམ་ནང་གསལ་ལྟར་ཁ་ས་ཚེས་ལྔ་ཉིན་རྒྱབ་དན་མཱརག་གི་རྒྱལ་སའི་ནང་རྟེན་གཞི་བྱས་པའི Danish China Critical Society ཞེས་པའི་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམས་དང་མཇལ་འཕྲད་གནང་འདུག་ཚོགས་པ་འདི་ནི་དན་མཱརག་ནང་རྒྱ་ནག་གུང་ཁྲན་སྲིད་གཞུང་གིས་དན་མཱརག་ནང་ཤུགས་རྐྱེན་ངན་པ་མི་སློང་བའི་ཆེད་གདོང་ལེན་བྱ་རྒྱུ་དང་རྒྱ་ནག་གིས་རྒྱུན་དུ་མང་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་བཅས་བརྡལ་བཤིག་བཏང་དང་གཏོང་བཞིན་པའི་རྣམས་ལ་སྐྱོན་བརྗོད་དང་མང་ཚོགས་ལ་གོ་རྟོགས་སྤེལ་ཐབས་གནང་གི་ཡོད་པ་ཞིག་ཡིན་འདུག་ལ་མཇལ་འཕྲད་སྐབས་དན་མཱརག་གི་སྲིད་དོན་ཚོགས་པ་འདྲ་མིན་གྱི་གཞོན་སྐྱེས་སྐུ་ཚབ་ཡང་མཉམ་ཞུགས་གནང་ཡོད་པ་རེད། སྲིད་སྐྱོང་མཆོག་ད་རེས་ཡུལ་གྲུ་དེ་དག་ནང་ཕེབས་པའི་སྐབས་བོད་ནང་གི་གནས་སྟངས་སྤྱི་དང། བོད་ནང་ད་བར་བོད་དོན་ཆེད་རང་ལུས་མེ་བསྲེགས་བཏང་མཁན་རྣམས་དང་ད་ལྟ་སྡུག་སྦྱོང་མྱོང་བཞིན་པ་སོགས་ཀྱི་གནས་སྟངས་སྐོར་གསུངས་ནས་གང་ལྟར་རྒྱ་ནག་དང་འབྲེལ་བ་གནང་སྐབས་མང་གཙོའི་རྒྱལ་ཁབ་ཚང་མས་ཕན་ཚུན་འགྲན་རྩོད་ཁོ་ནར་མགོ་མ་འཁོར་བར་མཉམ་རུབ་ཐོག་ནས་གདོང་ལེན་བྱེད་དགོས་གལ་སྐོར་འབོད་སྐུལ་ཞུས་གནང་འདུག་ཡང་ཁ་ས་ཚེས་ལྔ་ཉིན་འཇར་མ་ནི་ནང་མ་ཕེབས་པའི་གོང་དབྱིན་ཇིའི་བྷི་བྷི་སི་གསར་ལས་ཁང་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ལ་བཅར་འདྲི་དང་ལེན་གནང་ཡོད་པའི་ནང་དོན་གཙོ་བོར་ལས་རིམ་གཙོ་སྐྱོང་གནང་མཁན་གྱི་ཁྱེད་རང་གི་དམིགས་ཡུལ་དང་ག་རེ་དགོས་ཀྱི་ཡོད་གསུང་གི་ཡོད་དམ་ཞེས་བཀའ་འདྲི་གནང་བའི་སྐབས་སྲིད་སྐྱོང་མཆོག་གིས། Considering the reality of the situation and the common interests of people, now we are asking for autonomy.
ད་ལྟའི་དངོས་ཡོད་གནས་སྟངས་ལ་གཞིགས་པས་ཐུན་མོང་གི་ཁེ་ཕན་ལ་བརྟེན་ང་ཚོས་ཁ་ཙམ་མ་ཡིན་པར་དོན་དམ་པའི་རང་སྲིད་རང་སྐྱོང་གི་གནས་བབ་ཞིག་འདོད་ཀྱི་ཡོད་ལ་དེ་ནི་རྒྱ་བོད་གཉིས་ཀྱི་དཀའ་རྙོག་སེལ་ཐབས་དེ་འཚེ་མེད་ཞི་བའི་ལམ་དང་གྲོས་མོལ་གྱི་ལམ་ནས་སེལ་ཐབས་ཐབས་ལམ་ཡག་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག། ཡང་ཁོང་གིས་ཉེ་ཆར་ཨ་རིའི་གྲོས་ཚོགས་ནང་བོད་དོན་ཉན་ཞིབ་དང་འབྲེལ་བའི་སྐབས་གྲོས་ཚོགས་འཐུས་མི་ཁི་རིས་སི་མིད་མཆོག་དང་སྐུ་ཞབས་རི་ཅཱརྡ་གྷེ་རྣམ་གཉིས་ནས་བོད་ནང་རྒྱ་ནག་གཞུང་ནས་མི་རིགས་རྩ་མེད་བཟོ་བའི་བྱ་སྤྱོད་སྤེལ་གྱི་ཡོད་ལུགས་དང་སྲིད་སྐྱོང་མཆོག་གིས་བོད་ཀྱི་གནས་ཚུལ་འདི་ཁ་ཁུ་སིམ་པོའི་ཐོག་ནས་ཡལ་འགྲོ་རྒྱུའི་ཉེན་ཁ་ཡོད་ལུགས་གསུངས་པའི་རྒྱུ་མཚན་ཇི་ཡིན་བཀའ་འདྲི་ཞུས་པའི་སྐབས་སྲིད་སྐྱོང་མཆོག་གིས། Politically།

ད་རེས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབྱིན་ཡུལ་གྱིས་གཙོས་ཡུ་རོབ་ཡུལ་གྲུ་བཞིའི་ནང་རྒྱལ་དོན་འཚམས་གཟིགས་གནང་བའི་སྐབས་ས་ཁུལ་གྱི་བོད་མི་དང་དམིགས་བསལ་གཞོན་སྐྱེས་ཚོ་དང་མཇལ་འཕྲད་གནང་ཡོད་པ་རེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང།

ཨ་ནི་རྒྱལ་སྤྱིའི་སྡིངས་ཆ་ཁག་རེད་ད་ག་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ཅིག་གི་ནང་ལོགས་ལ་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། ད་ག་ནང་བཞིན་ཉེ་ཆར་ཁོ་རང་གིས་བརྩམས་པའི་ད་ལྟ་ཕྱག་དེབ་ཨ་ནི་བདེན་རྒྱབ་འཚོལ་བའི་འབོད་སྒྲ་ཞེས་པ་འདི་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་མདོར་བསྡུས་ཤིག་ཞུ་གི་ཡིན། ཨ་དགེ་ལགས་ཐོག་མར་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་བཤུས་ཁང་ལ་ཕེབས་པ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལ་ནི་ཞུ་ཡ་ཡིན།
ལགས་སོ་དེ་ན།
དགེ་ལགས་ད་ད་ལྟ་བཞུགས་སྒར་ཁུལ་ལ་དགེ་ལགས་ད་ཟླ་བ་གཅིག་ཙམ་རིང་དེ་བཞུགས་ཡོད་རེད་ཨ་ནི་ད་རིང་ཡང་བཞུགས་སྒར་ཁུལ་ལ་དཔེར་ན་ཟླ་བ་གཅིག་ཙམ་བཞུགས་པ་དེ་ཀྱི་འཚོ་བ་རེད་ཨ་ནི་སྤྱི་ཡོངས་ནས་ག་འདྲ་བྱུང་ཡོད་ན།
རེད་དེ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསན་གཟིགས་གནང་མཁན་ཚང་མ་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན་དེ་ནས་དེ་རིང་ང་གླེང་མོལ་གྱི་ལེ་ཚན་ནང་གོ་སྐབས་གནང་བ་ཐུགས་རྗེ་ཆེ་ཞུ་ཡིན།

དེ་བརྟག་པ་ཕྲན་ཚེགས་བྱེད་ཐུབ་པ་དང་ད་དུང་བར་ཕེབས་ཐུབ་ཐུབ་པའི་རྒྱུ་མཚན་དྲུག་ལྡན། ད་དེ་རིང་ང་ཚོ་གླེང་མོལ་འདིའི་དམིགས་ཡུལ་གཙོ་བོ་གཅིག་དེ་ད་བཙན་བྱོལ་ནང་འཚར་ལོངས་འབྱུང་བཞིན་པའི་གཞོན་སྐྱེས་ཚོ་ལ་ད་བོད་ནང་གི་བོད་མི་ཚོའི་ངོས་ནས་བོད་ཀྱི་བདེན་དོན་ཆེད་ད་ཚེ་སྲོག་ཡང་ཅིག་བློས་བཏང་གི་ཡོད་རེད་ད་དགེ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་རྒྱ་ནག་གི་བོད་ནང་བཙོན་ཁང་ལ་ཐེངས་མང་ཨ་ནེ་ད་སྡུག་སྦྱོང་རེད་མནར་སྦྱོང་མྱོང་ཟིན་པའི་གི་ད་ཅིག་གནས་སྟངས་ཆགས་བསྡད་ཀྱི་ཡོད་རེད་པ་ད་དེ་ཚོའི་འཚོ་བ་རེད།

རྒྱ་གར་རེད་ཅིག་ཕྱི་རྒྱལ་ཡུལ་མི་འདི་ཚོ་ལ་བཤད་པའི་སྐབས་སུ་ཁོ་རང་ཚོ་ཡང་ཅིག་དོགས་པ་ཡོང་ཡ་ཅིག་ད་སྐུ་པར་ཅིག་དཔེར་ན་བལྟས་པ་ཡིན་ན་ད་དེའི་དཔེར་ན་ཅིག་བཙོན་འཇུག་བྱས་ཡ་གི་གནས་སྟངས་འགྲོ་ག་འདྲས་ཡིན་ན་བསམ་གི་འདུག་ད་དགེ་ལགས་དེ་སྔ་བོད་ནང་བཞུགས་པའི་སྐབས་སུ་དངོས་སུ་ད་ཅིག་བོད་ནང་བོད་མི་ཚོའི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཇལ་བའི་སྐབས་སུ་དགའ་སྣང་རེད་ཡང་སྐུ་པར་ཉར་ཚགས་གནང་བའི་རྒྱུ་མཚན་བརྟེན་བྱས་འཛིན་བཟུང་བྱས་ཡོད་རེད་དུས་ཚོད་དེའི་སྐབས་སུ་ཁོར་ཡུག་དེ་ག་འདྲ་ཡོད་ན་དངོས་གནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་དེ་ཚོ་ལ་རྒྱ་ནག་གཞུང་གི

གཞིས་ལུས་རྒྱ་ཆེའི་མི་མང་ང་རང་ཐེ་བའི་ཆེད་གཞིས་ལུས་རྒྱ་ཆེའི་མི་མང་གི་སྐྱབས་མགོན་རིན་པོ་ཆེ་ཚང་ལས་ཀྱི་ཐད་འདོད་ངོས་ནས་རང་སྲོག་བློས་བཏང་ཐབས་ཡག་གི་དོན་འགྲིག་གི་ཡོད་ཅེས་སེམས་ཤུགས་དང་སྙིང་སྟོབས་ཡོད་ནས་དོན་འདི་ཏག་ཏག་རེད། ད་ཅིག་བཙན་བྱོལ་ནང་ན་ཡང་ད་ཅིག་སྐྱབས་མགོན་རིན་པོ་ཆེ་ཚང་གི་བཀའ་དྲིན་ཁོ་ན་ཡིན་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་བཙན་བྱོལ་འདི་སྤྱི་ཚོགས་འདི་ནས་ད་རྐང་པ་སར་བཙུགས་ནས་ད་འགྲོ་ཆོག་ཆོག་འདུག་ཆོག་ཆོག་ཏུ་བྱས་ད་ཡོད་རེད་ད། ད་ང་ཧང་སང་ཡང་དེ་ལྟ་རེད་ད་སྐྱབས་མགོན་རིན་པོ་ཆེ་དངོས་ཤུགས་རྒྱག་བསམ་གི་སྟངས་ནས་ད་ཅིག

ད་ང་ཚོ་སྐྱབས་མགོན་རིན་པོ་ཆེ་ཚང་གི་ད་ཅིག་ད་ཆོས་དད་རང་དབང་བཏང་ནས་ད་སྐྱབས་མགོན་རིན་པོ་ཆེ་ཚང་ང་ཚོ་ཆོས་དད་རང་དབང་མེད་གི་ཆོས་དད་རང་དབང་ཡོད་གི་ཟིག་ད་ཁོང་ཅིག་ཡོད་ནི་རེད་ཟིག་ད་མེད་ནི་འུ་བཏང་ནས་ངས་ཁོང་ཞབས་བྲོ་བྲ་ཞབས་བྱས་སྐྱབས་མགོན་རིན་པོ་ཆེ་སྐུ་པར་བཤམས་ཆོག་གི་མི་འདུག་ད་ཆོས་དད་རང་དབང་རེད་མ་གཏོགས་གཞན་པ་གི་ད་ད་མུག་གི་བཏང་ནས་ང་ཚོ་སྐྱབས་མགོན་མ་གཏོགས་གཞན་པ་ཅིག་ག་མ་རེད་ཟིག་ང་ཚོ་གསལ་རྒྱབ་རྒྱབ་ནི་ཟིག་ནི་ད་ཁོང་ཚོས་ལ་པེ་ཅིང་གི་ད་ཆོས་སྐྱབས་མགོན་རིན་པོ་ཆེ་སྐུ་པར་བཤམས་ཆོག་གི་རེད་ཟིག།

བཏང་གནང་འདུག། ད་འདི་སྐབས་སུ་ད་ལྟ་རྒན་ལགས་ཀྱིས་ཕྱིར་དྲན་ཅིག་བྱས་པ་ཡིན་ན། དཔེར་ན་གཟུགས་པོའི་ན་ཟུག་རེད། དཔེར་ན་རྒྱ་མི་ཚོའི་ངོས་ནས་ད་རྐང་བཙུགས་ནས་ད་ཅིག་གཟུགས་པོ་ལ་དཔེར་ན་ཅིག་ན་ཚ་ཡོང་ཡག་གི་ཆེད་དུ་ཁོ་རང་ཚོས་ཐབས་ལམ་འདྲ་མིན་སྣ་ཚོགས་ཅིག་ད་བེད་སྤྱོད་བྱས་ཡོད་རེད་བ། རྒན་ལགས་དེ་སྔ་གསུངས་ཡང་གསུངས་ཡོད་རེད་ད་དེ་རིང་ང་ཚོ་ཡང་རླུང་འཕྲིན་གཟིགས་མཁན་རེད་གསན་མཁན་རྣམ་པ་ཚོ་ལ། དངོས་སུ་དེ་འདྲ་གཉིས་དེ་སྐབས་སུ་སྡུག་སྦྱོང་བཏང་པ་དེས་རྒན་ལགས་དེ་སྐབས་སུ་ཚོར་བ་ག་འདྲ་ཅིག་བྱུང་ཡོད་ན།